ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་གསུམ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དགུ་པའི་ཚེས་བཅོ་བརྒྱད་གཟའ་ཟླ་བ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གི་འཁྲུངས་སྐར་ལ་འཚམས་འདྲི་མཛད་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་དེ་རིང་གི་ཆེད་སྒྲིག་གི་ལེ་ཚན་དང།
ཨ་ནི་ཕོ་བྲང་རྙིང་པོ་དེ་སྐུ་ཚེ་གང་པོ་ལ་དག་མ་ཅིག་བྱེད་ཡ་མ་གཏོགས་སྐུ་ཐོག་རེ་རེ་ལ་ཨ་ནི།
མཐའ་མཇུག་གི་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གི་འཁྲུངས་སྐར་ལ་འཚམས་འདྲི་མཛད་ཡོད་པ་རེད་གདའ། དེ་ཡང་ང་ཚོའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དགུ་པའི་ཚེས་བཅུ་བདུན་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་གྱི་སྲིད་བློན་ནཱ་རེནྡྲ་མོ་དཱི་མཆོག་དགུང་གྲངས་བདུན་ཅུ་དོན་གསུམ་ལ་ཕེབས་པའི་འཁྲུངས་སྐར་ལ་འཚམས་འདྲི་མཛད་གནང་གདའ། དེ་ཡང་གོང་ས་མཆོག་གི་འཚམས་འཕྲིན་དེའི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་རེས་ཀྱི་གོ་སྐབས་འདི་འཛིན་ནས་སྲིད་བློན་མོ་དཱི་མཆོག་ལ་འདི་ལོར་རྒྱ་གར་ནང་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ལམ་ལྷོངས་ལྡན་པར་བྱུང་བ་ལ་དགའ་བསུ་འཚམས་འདྲི་ཞུས་པ་དང་ལྷག་པར་དུ་འདི་ལོའི་ལྷན་ཚོགས་ཀྱི་གླེང་གཞི་གཙོ་བོ། Vasudhaiva Kutumbakam མམ་གོ་ལ་གཅིག། ཁྱིམ་ཚང་གཅིག། དང། མ་འོངས་མདུན་ལམ་གཅིག་ཟེར་བའི་གླེང་གཞི་དེ་སྐུ་ཉིད་ཀྱི་དགོངས་གཞི་དང་རན་པོ་དང་མཚུངས་པོ་ཡོད་པ་དང་ངོས་རང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་དུ་བློས་འགེལ་བརྟན་པོ་འཛིན་མི་ཞིག་དང་གཞན་ལའང་གང་ཐུབ་ཀྱིས་གལ་གནད་བརྩི་མཐོང་བྱ་རྒྱུ་ལ་བློ་ལྟ་སྤེལ་བཞིན་ཡོད་པ་བཀའ་གནང་གདའ། གསུང་འཕྲིན་དེའི་སྐོར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན་ལ། ཨ་ནི་དེ་རིང་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གི་དགུང་ལོ་བདུན་ཅུ་དོན་གསུམ་ལ་ཕེབས་པའི་སྐྱེས་སྐར་འཁེལ་བསྡད་ཡོད་རེད་དེ་ལ་རྒྱལ་བ་རིན་པོ་ཆེས་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་བཀའ་ཡིག་བསྩལ་ཡོད་རེད། དེ་དང་ཆབས་ཅིག་ཉེ་ཆར་རྒྱལ་ས་ལྡི་ལི་ལ་རྒྱ་གར་གཞུང་གི་ད་གོ་སྒྲིག་འོག་ལ་སྟོབས་ཆེན་རྒྱལ་ཁབ་ཉི་ཤུ། G-20། བྱས་བྱས་དེ་ཚོགས་ཆེན་ཉི་མ་གཉིས་རིང་ལ་ཚོགས་པ་རེད། དེའི་དཔེ་གང་ཅིའི་ཐད་ནས་ལམ་ལྷོང་ཡག་པོ་ཞེ་པོ་བྱུང་ཡོད་པ་དང་ཚོགས་འདུའི་བརྗོད་བྱ་གཙོ་བོ་དེ་ག་རེ་རེད་ཟེར་ན། འཛམ་བུ་གླིང་གི་གོ་ལ་གཅིག་དང་ཁྱིམ་ཚང་གཅིག་མ་འོངས་པའི་མདུན་ལམ་གཅིག་བཅས་འདུ་བྱས་ཡིན་པ་དེ་རྒྱལ་བ་རིན་པོ་ཆེ་གི་ཞེ་བོ་རན་པོ་དང་མཚུངས་པ་ཞིག་རེད་འདུག་རྒྱལ་བ་རིན་པོ་ཆེ་ངོས་ནས་ཡང་དུས་རྒྱུན་འགྲོ་བ་མི་ཚང་མ་གཅིག་གྱུར་ཡིན་པའི་འདུ་ཤེས་འཛིན་དགོས་པའི་བཀའ་སློབ་དེ་ད་ག་དུས་ཡིན་ནའང་ག་བ་འདུ་བྱས་བཀའ་གནང་གི་ཡོད་དེ་དང་མཚུངས་པ་ཞེ་དྲག་དེ་མཚུངས་པ་ཞེ་བོ་རེད་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་གསུང་འཕྲིན་དེའི་ནང། ད་རུང་མགོན་པོ་གང་ཉིད་རྒྱ་གར་གྱི་སྐུ་མགྲོན་རྒྱུན་རིང་ཤོས་ཡིན་པའི་ཆ་ནས་ད་ཆ་རྒྱ་གར་རྒྱལ་ཁབ་ཀྱི་གནས་བབ་དང་ཆེ་མཐོང་རྒྱལ་སྤྱིའི་ཐོག་འབུར་དུ་ཐོན་བཞིན་པ་དེ་ཡང་ཉེ་ལམ་རྒྱ་གར་ནས་ཚོགས་པའི G-20 ལྷན་ཚོགས་སམ་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ལྷན་ཚོགས་ནས་དངོས་སུ་མཐོང་ཐུབ་པ་སྐུ་ཉིད་ཡིད་ཚིམ་པོ་དང་ཐུགས་དགྱེས་ཚོར་ཆེན་པོ་བྱུང་ཡོད་པ། བཀའ་གནང་གདའ། ཡང་གསུང་འཕྲིན་དེའི་སྐོར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ཀྱིས་མུ་མཐུད་ནས་འབྲེལ་བརྗོད་གནང་དོན་ལ།
དེ་དང་གོང་ས་མཆོག་རྒྱ་གར་ལ་རྒྱུན་རིང་ཤོས་ད་བཞུགས་མཁན་ཞིག་རེད་པ་འདི་སྐུ་མགྲོན་གཙོ་བོ་གཙོ་བོ་ཞིག་ཡིན་པའི་ཆ་ནས་ད་ག་ཚོད་རྒྱ་གར་ལ་དེང་སང་རྒྱལ་སྤྱིའི་ཐོག་ལ་གང་ཅིའི་ཐད་ནས་ཆེ་མཐོང་ཆེ་རུ་འགྲོ་ཡ་དང་གཟི་བརྗིད་དེ་ཚོ་ཞེ་དྲག་གི་ད་ཡག་པོ་འགྲོ་གི་ཡོད་ཙང་རྒྱ་གར་གི་ད་ཉེ་ཆར་ག་རེ་ཟེར་དེ་འདྲ་ཚོགས་འདུ་ཆེན་མོ་དེ་ཚོགས་པ་དེའི་དཔེ་གསལ་པོ་ཞེ་པོ་ཞིག་བསྟན་སོང་ཨ་དེས་རྒྱལ་བ་རིན་པོ་ཆེ་ཨ་དཔེ་ཧ་ཅང་གི་ད་ག་རེ་ཐུགས་དགྱེས་པོ་བྱུང་ཞེས་བཀའ་གནང་ཡོད་རེད།
དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་འཚེ་མེད་ཞི་བ་དང་བྱམས་སྙིང་རྗེའི་ལྟ་གྲུབ་དེ་བཞིན་ལོ་ངོ་གཅིག་སྟོང་ལྷག་གི་རིག་གཞུང་ཞིག་དང། རྒྱ་གར་ནི་འཛམ་གླིང་ནང་གི་དམངས་གཙོའི་ལམ་ལུགས་ལྡན་པའི་མི་འབོར་ཆེ་ཤོས་ཀྱི་རྒྱལ་ཁབ་ཞིག་ཡིན་པ་དང་ཆོས་ལུགས་འདྲ་མིན་མང་པོ་བརྟན་ལྷིང་དང་འཆམ་མཐུན་མཉམ་གནས་ཀྱི་དཔེ་མཚོན་རྒྱལ་ཁབ་ཅིག་དང་ལྷག་པར་དུ་རྒྱ་གར་རྒྱལ་ཁབ་དེ་བཞིན་ཚན་རིག་དང་འཕྲུལ་རིག་ཏུ་ཡར་རྒྱས་འགྲོ་བཞིན་པ་ལ་བསྔགས་བརྗོད་མཛད་ཡོད་ཅེས་དང། བོད་མི་ཡོངས་ཀྱི་ཚབ་ཞུས་ཏེ་རྒྱ་གར་གཞུང་མང་གཉིས་ནས་འདས་པའི་མི་ལོ་དྲུག་ཅུ་རེ་བཞི་རིང་བོད་མི་རྣམས་ལ་མཐུན་སྦྱོར་རོགས་རམ་རྒྱ་ཆེ་གནང་བ་ལ་བཀའ་དྲིན་ཆེ་ཞུས་ཡོད་ཅེས་འཚམས་འཕྲིན་དེའི་ནང་འཁོད་གདའ་ཡང་དབུ་མའི་ལམ་གྱི་རིན་ཐང་དང་ཆེ་མཐོང་ཡོང་བའི་ཆེད་དུ་ལོ་རྒྱུས་དུ་བོད་རང་བཙན་ཡིན་པ་དང་བོད་ཀྱི་དཀའ་རྙོག་སེལ་མེད་པ་ལ་ཨ་རིའི་གྲོས་ཚོགས་སོགས་ནས་ངོས་འཛིན་ལ་འབད་བརྩོན་གང་ཐུབ་བསྟེན་དགོས་པ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་གསལ་སྟོན་གནང་གདའ། བཞུགས་སྒར་དུ་རྟེན་གཞི་ཆགས་པ་དབུ་མའི་ལམ་མི་མང་ལས་འགུལ་ཁང་དབུ་བརྙེས་ནས་ལོ་ངོ་ཧྲིལ་པོ་བཅོ་ལྔ་འཁོར་བའི་དུས་དྲན་ཞིག་ད་རེས་སྤྱི་ཟླ་དགུ་པའི་ཚེས་བཅུ་དྲུག་ཉིན་བོད་ཀྱི་ཟློས་གར་ཚོགས་ཁང་དུ་སྲུང་བརྩི་གནང་ཡོད་པའི་སྐབས་དེ་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་དབུ་མའི་ལམ་ལ་རིན་ཐང་དང་ཆེ་མཐོང་ཡོང་བའི་ཆེད་དུ་ལོ་རྒྱུས་ཐོག་བོད་རང་བཙན་ཡིན་པ་དང་བོད་ཀྱི་དཀའ་རྙོག་སེལ་མེད་པ་ལྷག་ཡོད་པ་ལ་ཨ་མི་རི་ཀའི་གྲོས་ཚོགས་ནས་ངོས་འཛིན་ཡོང་ཐུབ་པའི་ལམ་ཁ་ཞིག་ཡོད་པ་བཞིན་དེ་མ་ཚད་རྒྱལ་ཁབ་གཞན་མང་པོ་ལ་ཡང་འབད་བརྩོན་གང་ཐུབ་བསྟེན་དགོས་པ་ཆགས་ཡོད་ཅེས་གསལ་སྟོན་གནང་གདའ།
གནད་དོན་ཆེ་ཤོས་འདྲ་པོ་བྱས་པ་ཡིན་ན་ད་ལྟ་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ནང་ལོགས་ལ་ཡ་ཨ་ནི་ཁྲིམས་འཆར་འདི་སྔོན་བཏོན་པ་རེད་ད་ལྟ་ཡིན་པ་ཡིན་ནའི་འདི་ལས་རིམ་འདི་འགྲོ་དང་འགྲོ་བཞིན་པ་ཆགས་བསྡད་ཀྱི་ཡོད་རེད་འདི་གཏན་འབེབས་བྱེད་ཐུབ་པ་འདྲ་པོ་བྱུང་ན་ཨ་ནི་དེའི་བརྒྱུད་ནས་ཨ་ནི། བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ནི་རང་བཙན་ཡིན་པའི་གི་ངོས་འཛིན་ཡོང་ཡ་གཅིག་དང་གཉིས་ནས་བོད་རྒྱའི་དཀའ་རྙོག་དེ་ད་ལྟ་ཡིན་པ་ཡིན་ནའི་སེལ་མེད་པའི་དཀའ་རྙོག་ཅིག་ལ་ཡ་ཨ་མི་རི་ཀའི་གི་གྲོས་ཚོགས་ངོས་ནས་ངོས་འཛིན་ཡོང་ཐུབ་ཡ་གི་ལམ་ཁ་དེ་འདྲའི་ཞིག་ཡོད་རེད་ད་འདི་ང་ཚོ་རྒྱལ་ཁབ་གཞན་པ་མང་པོ་ཅིག་ནང་ལོགས་ལ་ཡ་འབད་བརྩོན་ད་ག་ཚོད་ཐུབ་ཐུབ་ཅིག་བྱེད་དགོས་ཡ་གི་གནས་སྟངས་དེ་ཆགས་བསྡད་གི་ཡོད་རེད་ཟེར་ནས།
ཡང། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་ཀྱང་དབུ་མའི་ལམ་ནི་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་གྱི་སྲིད་བྱུས་ཡིན་པ་དང་དེའི་སྒྲོམ་གཞི་ནས་ད་ལྟའི་རྒྱ་ནག་གི་དབང་ཆ་དང་བོད་ཁྱབ་ཁུལ་གྱི་གནས་བབ་ང་ཚོས་ཁས་ལེན་གནང་གི་མེད་པ་རེད་ཡིན་ནའང་བོད་ཀྱི་དངོས་ཡོད་གནས་བབ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་ད་ལྟའི་ཆ་ལ་རྩོད་གླེང་མཛད་བཞིན་མེད་པ་ལ་མཐའ་གཉིས་སུ་མ་ལྷུང་བར།

རྣམ་པ་ཚོས་ད་ལྟ་གསན་བཞིན་པའི་ལེ་ཚན་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནི་དཔལ་ས་སྐྱའི་ཆོས་བརྒྱུད་ཉམས་མེད་རྒྱུན་གནས་ཐུབ་པར་དམིགས་ནས་བསྟན་བདག་ཁྲི་འཛིན་ལམ་ལུགས་ལ་ལེགས་བཅོས་གནང་བ་ཞིག་རེད་ཅེས་ས་སྐྱའི་རྒན་འགྱུར་མེད་རྡོ་རྗེ་ལགས་ནས་གསུངས་གནང་ཡོད་པའི་སྐོར་ང་ཚོའི་གསར་འགོད་པ་ཆབ་མདོ་བློ་བཟང་ལགས་ཀྱིས་གནས་ཚུལ་རྩོམ་སྒྲིག་མཛད་པ་བསྐྱར་དུ་གསན་རོགས། དཔལ་ས་སྐྱའི་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་ས་སྐྱའི་ཁྲི་འཛིན་ལམ་ལུགས་ལ་ལོ་རྒྱུས་རང་བཞིན་གྱི་ལེགས་བཅོས་མཛད་རྒྱུའི་བཀའ་དགོངས་ཕེབས་པ་ལྟར་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ཕོ་བྲང་རྣམ་གཉིས་ཞལ་འཛོམས་ཀྱིས་སྔར་གྱི་སྐུ་ཚེ་གང་པོར་བསྟན་བདག་ཁྲི་པའི་ཐུགས་འགན་བཞེས་པས་མཚོན་ལམ་ལུགས་ཁག་ཅིག་ལ་ལེགས་བཅོས་ཀྱིས་མཁྱེན་ཡོན་མཐར་ཕྱིན་པའི་ཕོ་བྲང་གཉིས་ཀྱི་གདུང་སྲས་སྐུ་ན་བགྲེས་རིམ་བཞིན་དུས་ཡུན་ལོ་གསུམ་རེར་ས་སྐྱའི་གསེར་ཁྲིར་ཕེབས་རྒྱུའི་གཏན་འབེབས་མཛད་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་དངོས་སུ་ལག་བསྟར་གྱིས་ད་ལན་ཁྲི་འཛིན་ཞེ་གསུམ་པ་ཆེན་པོ་མཆོག་ལམ་ལུགས་ལེགས་བཅོས་རྗེས་ཀྱི་ཁྲི་རབས་གཉིས་པ་དེ་ཆགས་ཀྱི་ཡོད་པ་རེད་འདུག་དེ་ཡི་ཐད་བཙུན་དགོན་སྒྲོལ་མ་གླིང་རིགས་ལམ་སློབ་གཉེར་ཁང་གི་དཔལ་ས་སྐྱའི་ལྟ་གྲུབ་ཀྱི་དཔེ་ཁྲིད་རྒན་འགྱུར་མེད་རྡོ་རྗེ་ལགས་ནས། རྩ་བའི་ད་བླ་བྲང་བཞི་ནས་མ་དུས་ཀྱི་ནས་རིམ་པ་འདྲ་བོ་ཅིག་ཞུས་བཞག་པ་ཡིན་ན། ཨ་ནི་བླ་བྲང་བཞི་དེ་གཞི་ཐོག་བླ་བྲང་དང་རིན་ཆེན་སྒང་བླ་བྲང་དང་ལྷ་ཁང་བླ་བྲང་དང་དུས་མཆོད་བླ་བྲང་བྱས་ནས་བླ་བྲང་བཞི་ཡོད་རེད། ནི་བླ་བྲང་བཞི་དེའི་ནང་ནས་ད་དུས་མཆོད་བླ་བྲང་མ་གཏོགས་བསྡད་ཡོད་མ་རེད། ནི་དུས་མཆོད་བླ་བྲང་ལ་ཡང་རྩ་བའི་གི་ག་རེ་ཟེར་དགོས་རེད་ད། སྲས་བཞི་ཙམ་ཅིག་བྱུང་ཡོད་རེད་དེ། ནི་སྲས་གཉིས་དེ་རབ་བྱུང་ཡིན་དུས་སྐབས་སུ་ལ། གང་ལྟར་ཡང་འབྲོང་གི་དབང་སྡུད་སྙིང་པོ་ལ་ད་སྲས་བཞི་བྱུང་པ་རེད་བ་ནི་གཉིས་དེ་གིས་དུས་སུ་བྱས་ནས་གདུང་རྒྱུད་མར་བསྐྱངས་གནང་པ་རེད་དེ་གཉིས་དེ་ད་ཕུན་ཚོགས་ཕོ་བྲང་དང་སྒྲོལ་མ་ཕོ་བྲང་ཟེར་གི་ཡོད་རེད། ནི་ཕོ་བྲང་གཉིས་པོ་དེ་སྐུ་ཚེ་གང་པོ་ལ་ད་མ་ཅིག་བྱས་ཡ་མ་གཏོགས་སྐུ་ཐོག་རེ་རེ་ལ་ནི་རེས་མོས་བྱས་ཡ་དང་ཨ་ནི་སྲས་གང་ཡོད་དུ་ཟེར་ནས་ད་ཅིག་ལོ་གསུམ་རེ་སོ་འདྲ་བོ་དེ་འདྲའི་གི་མེད་བསྡད་པ་ཞིག་རེད། དེ་འདྲ་ཡིན་པ་སོང་ཙང་ཨ་ནི་དང་འདི་གི། ག་རེ་ཟེར་དགོས་ཀྱི་རེད། སྐུ་ཐོག་འདི་ལ་ཨ་ནི་ཕུན་ཚོགས་ཕོ་བྲང་དང་ད་སྒྲོལ་མ་ཕོ་བྲང་གཉིས་ཀ་ལ་ཨ་ནི་སྲས་ད་ཅིག་ཁྲི་ལ་ཕེབས་ཡོད་པ། སྐབས་དེ་རིང་འདྲ་བོ་ཆ་བཞག་བཞག་པ་ཡིན་ན་ཨ་ནི་སྲས་ལྔ་ཙམ་ཅིག་རེད་ད་ལྟ་ཡང་ད་ཁྲི་ལ་ཕེབས་ཡོད་པ། སྐུ་ན་དང་གང་ཅི་གི་ཐོག་ནས་སྲས་ལྔ་ཙམ་ཅིག་བཞུགས་བསྡད་ཡོད་རེད། དེ་མ་གཏོགས་ཕུན་ཚོགས་ཕོ་བྲང་གི་ནི་འཁོན་རིགས་རང་གི་བདག་ཆེན་རིན་པོ་ཆེ་གི་སྲས་དེ་ཚོ་ནི་གཅིག་ཁྲི་ལ་ཕེབས་ཐུབ་ཡག་གི་སྐུ་ཡོན་དང་གང་ཅི་གི་ཐོག་ནས་ཚང་ཡོད་མ་རེད་དེ་ཡིན་ན་ཡང་ད་སྲས་ཀྱི་སྲས་མར་བརྒྱུད་པ་བྱས་ནས་མདོར་ན་ཕུན་ཚོགས་ཕོ་བྲང་གི་སྲས་རྩ་བའི་རེད་དེ་ཡོད་རེད་དེ་འདྲ་ཡིན་དུས་ནི་ཁོང་རྣམ་པ་ཚོ་ལ་ཡང་གོ་སྐབས་གནང་བྱས་བྱས་ནས་ཕོ་བྲང་གཉིས་ཀ་གི་རེས་མོས་བྱས་ཡ་ཡོད་པ་དང་མ་ཚད་པ་ནི་ལོ་གསུམ་རེ་གསུམ་རེ་ནས་ནི་དུས་སུ་བྱས་ནས་རེས་མོས་ལོག་ཡ་ཡོད་པ་གི་ཨོ་ལམ་ལུགས་ཅིག་འདུག་ཟེར་ནས་མར་ད་གསོལ་རས་སྩལ་བཞག་པ་ཅིག་ཆགས་བསྡད་ཀྱི་ཡོད་རེད། རྩ་བའི་ཁྲི་འཛིན་ལམ་ལུགས་ལ་འགྱུར་བ་དེ་ཙམ་བཏང་མེད་ཀྱང་ཕོ་བྲང་ཁག་གི་འཁོན་གདུང་རྣམས་ཐུགས་མཐུན་དམ་གཙང་ཡོང་བ་དང། ལྷག་པར་དུ་པ་ས་ཞིག་ཆོས་བརྒྱུད་འདི་བཞིན་མི་ཉམས་རྒྱུན་གནས་ཡོང་བ་ལ་དམིགས་ནས་ལམ་ལུགས་ལེགས་བཅོས་ཀྱི་སྒྲིག་གཞི་གཏན་འབེབས་གནང་བ་རེད་ཅེས་གསུང་གི་འདུག། འཇམ་དབྱངས་མཁྱེན་བརྩེ་ཆོས་ཀྱི་བློ་གྲོས་ཀྱི་བཀའ་དགོངས་ལྟར་དུ། རྩ་བའི་བླ་མའི་གི་ཅིག་དགོངས་པ་ཆགས་བསྡད་ཀྱི་ཡོད་རེད་ལ། གཉིས་པ་དེ་ནི། ད་ཁྲི་ཆེན་རིན་པོ་ཆེ་དགུང་ན་གི་བབས་དང་གོ་བསྟུན་བྱས་བྱས་ནས་ནི་ཅིག་འཕོ་འགྱུར་བཏང་ཡག་གི་དུས་ཚོད་ཡང་རན་བསྡད་པ་ཅིག་དང། ནི་གསུམ་པ་དེ་ལ་ད་འཁོན་རིགས་ཀྱི་ཅིག་སྐུ་ཚེ་གཅིག་པོ་མ་ཡིན་པ་བྱས་བྱས་ནས་ནི་ཇི་སྲིད་རྒྱུན་གནས་ཡོང་ཡག་ལ་ཐུགས་དགོངས་བཞེས་ཡག་དང། བཞི་ན་ནི་གནའ་སྔ་མོ་ནས་ཕོ་བྲང་གཉིས་དུས་ཚོད་ནས་ཕར་ཚུར་ལ་ད་ཁྲི་འཛིན་བྱས་ཡ་གི་སྐུ་ཐོག་རེ་རེ་གི་ནི་ཅིག་ལམ་སྲོལ་ཡོད་བསྡད་པ་དེ། དེ་ནི། བསྐྱར་དུ་རྒྱུན་སྐྱོང་ཟེར་ན་མི་འདུག་གཡུ་ནན་ལ་དགོངས་པ་བཞེས་བསྡད་པ་ཅིག་དཔེར་ན་ད་སྒྲོལ་མ་ཕོ་བྲང་གཅིག་པོ་གི་ཅིག་ཁྲི་འཛིན་མ་ཡིན་པ་བྱས་ནས་ཕུན་ཚོགས་ཕོ་བྲང་གི་ཡང་དུས་སུ་བྱས་ན་མར་གནང་ཡ་ཡོད་པ། འོ་དེ་འདྲའི་གི་ནི་ཅིག་དགོངས་པ་རླབས་ཆེན་ཅིག་དུས་སུ་བྱས་ན་བཞེས་གནང་པ་རེད་ཟེར་ནས་ད་ཞུ་ཆོག་གི་ཡོད་རེད་ལེགས་བཅོས་དུས་སུ་རེད་ཟེར་ནས་ཞུ་ཐུབ་ཀི་འདུག་བ། དེ་འདྲ་ཞིག་རེད་ལགས།

ག་རེ་ཞུ་དགོས་ཀྱི་རེད་འོ་གླེང་མོལ་གནང་བྱས་བྱས་ནས་ཆ་རྐྱེན་དུ་གསུངས་པ་ནང་བཞིན་གང་ལྟར་ཡང་རྩ་བའི་གི་ནི་ས་སྐྱ་གི་ད་གཞི་རིམ་གི་འདོན་ཕྱག་ལེན་ཆ་ཚང་ཡོད་དགོས་པ་དང་ནི་དེའི་སྟེང་དུ་ལམ་འབྲས་ཚོགས་བཤད་དང་སློབ་བཤད་གཉིས་ཀའི་ནི་དབང་རྒྱུན་ཡོད་བསྡད་པ། ལྷག་པར་དུ་ནི་ཀྱེ་རྡོ་རྗེ་གི་ད་གཞི་བསྙེན་བཞག་དགོས་ཡ། ཅིག་གི་བསྙེན་རྫོགས་ག་རེ་ཟེར་དགོས་རེད་ད་བསྙེན་མཚམས་བཞུགས་དགོས་ཡ། རེད། ད་དེ་འདྲས་ཀྱི་ཆ་རྐྱེན་དེ་ཚང་མ་ལ་རྩ་བའི་གི་ཚང་དགོས་ཡ་དེ་འདྲས་ཞིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་དེའི་ཐོག་ལ་ད་ཅིག་གཞུང་ཆེན་ཁག་གཟིགས་ནས་ཅིག་གོ་རྟོགས་རྒྱ་ཆེན་པོ་ཡོད་མེད་དང་ད་དེ་འདྲས་ཀྱི་བྱས་པ་འཇུག་ར་བ་དེ་རྩ་བའི་གི་ད་ས་སྐྱ་གི་ཅིག་ད་ཐུན་མོང་མ་ཡིན་པའི་གི་ཅིག་ལམ་འབྲས་མཚོན་པའི་ཨ་ནི་ཅིག་ཨོ་ད་དབང་བཤད་མན་ངག་དེ་ཚོ་གི་བཞུགས་དགོས་ཡ་དེ་ཧ་ཅང་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། བསྟན་བདག་ཁྲི་པ་གནང་བའི་རིང་ལ་ཡང་གཏན་འབེབས་ལྟར་གྱི་བཀའ་ལུང་མན་ངག་ཁག་གནང་འགྲོ་དགོས་ཀྱི་ཡོད་པ་དང་དེ་བཞིན་དཔལ་ས་སྐྱའི་ལྷ་སྡེ་མི་སྡེའི་འགན་ཁུར་ཡང་བཞེས་དགོས་ཀྱི་ཡོད་པ་རེད་འདུག། ཐུགས་འགན་འདི་ལོ་གསུམ་གྱི་རིང་ལ་ལམ་འབྲས་ཚོགས་སློབ་གང་རུང་དང་ཡང་ན་རྒྱུད་སྡེ་ཀུན་བཏུས་སྒྲུབ་ཐབས་ཀུན་བཏུས་ལྟ་བུའི་དབང་ཆེན་རེ་རེ་ངེས་པར་དུ་ཚར་བ་བྱེད་དགོས་རེད་ཟེར་ནས་འོ་འདུག་སེ་བྱས་བྱས་ནས་ག་རེ་ཟེར་དགོས་རེད་ད་ཁྲི་འཛིན་འཕོ་འགྱུར་གྱི་རྩ་བའི་གི་སྒྲིག་གཞི་ནང་འདུག་སེ་ཡོད་བསྡད་པ་རེད། མ་ཚད་པ་དེ་ནི་ས་སྐྱ་གི་ད་ལྷ་སྡེ་མི་སྡེ་གི་མདོར་ན་ཆོས་བརྒྱུད་གཏོགས་པའི་གི་ནི་ཆོས་སྡེ་དང་ད་ག་རེ་ཟེར་དགོས་རེད་དགོན་པ་ཁག་གི་ཤེས་ཡོན་སློབ་སྦྱོང་རེད་ཨ་ནི་ཅིག་གང་ལྟར་ཡང་སྤྱི་ཡོངས་ལ་ཨ་ནི་ཅིག་གཟིགས་རྟོག་གནང་དགོས་ཡ་ཨོ་འདུག་སེ་བྱས་ཨེ་ནི་འཁོད་བསྡད་ཡོད་རེད་དེ་འདྲས་ཅིག་ད་ཐུགས་འགན་རྒྱ་ཆེན་པོ་རེད་ཨོ་དེ་འདྲས་ཅིག་རེད་ལགས།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཀྱང་འདི་ནི་དུས་མཐུན་གྱི་དགོངས་གཞི་ཧ་ཅང་ལེགས་པོ་བྱུང་འདུག་པར་ཡི་རང་བསྔགས་བརྗོད་ཡོད་ཅེས་བཀའ་སློབ་ཕེབས་དོན་བཞིན། བོད་ཀྱི་ཆོས་བརྒྱུད་གཞན་དང་གཞན་ཚོས་ཀྱང་སྔ་སྲོལ་བཟང་པོའི་ཐོག་བསྟན་བདག་ཁྲི་པའི་ལམ་ལུགས་སྲ་བརྟན་དང་རྒྱུན་གནས། ཐུགས་མཐུན་དམ་གཙང་ཡོང་ཆེད་འདི་ལས་ལེགས་ཆ་བླངས་ཏེ་གཏན་འབེབས་སྒྲིག་གཞི་རེ་བཟོ་ཐུབ་ན་དགེ་མཚན་ཆེན་པོ་ཡོད་པ་ངོས་འཛིན་བྱེད་བཞིན་ཡོད་ཅེས་གསུངས་སོང། ས་སྐྱ་གི་ཁྲི་འཛིན་གྱི་ད་ཕོ་བྲང་གཉིས་པོ་དེ་ཕར་ཚུར་ལ་ཁྲི་འཛིན་གྱི་རིམ་པ་ད་ལྟ་དེ་དག་དུས་ཚོད་ཐུང་རུ་བཏང་བ་ཙམ་ཞིག་རེད་མ་གཏོགས་པ་རྩ་བའི་ཨ་ནེ་ས་སྐྱ་གི་གདུང་རྒྱུད་རང་གི་རྗེ་བཙུན་གོང་མ་རྣམ་ལྔ་ནས་བྱས་ནས་དེ་ད་ལྟ་བར་དུ་ལ་བར་མ་ཆད་པར་ས་སྐྱ་གི་ཁྲི་འཛིན་དེ་ཨ་ནེ་གདུང་རྒྱུད་རང་གིས་དུས་ཚོད་ཀྱང་གནང་བ་ཞིག་ཆགས་བསྡད་ཀྱི་ཡོད་རེད་དུས་ད་ལྟ་ཡང་དེ་ག་རང་རེད། བྱས་ཙང་ད་འདི་ལ་ལེགས་ཆ་ལེན་ཡ་དེ་ཨ་ནེ་ཆོས་བརྒྱུད་གཞན་པ་ཚོ་གི་ཡིན་ན་ཡང་དངོས་གནས་དྲང་གནས་ཀྱི་ཐམས་ཅད་ཀྱིས་ཨ་ནེ་ཅིག་གུས་ཤིང་བཀུར་འོས་པའི་ཁྲི་འཛིན་གྱི་ལམ་སྲོལ་ཚད་ལྡན་ཞིག་ཡིན་གཅིག་མིན་གཅིག་གདུང་རྒྱུད་དེ་འདྲའི་ད་སྐད་ཆ་མ་རེད་དེ། གང་ལྟར་ཡང་དེ་ལམ་སྲོལ་བཟང་པོ་ཞིག་དང་ཚད་ལྡན་ཞིག་ཡོད་དགོས་ཡ་དེ་དཔེ་གལ་ཆེན་པོ་མཐོང་གི་འདུག་དེ་ནས་བླ་ཆེན་ཁག་ཆོས་བརྒྱུད་སོ་སོ་གི་ཅིག་གདན་ས་ཁག་གི་བླ་ཆེན་དེ་ཚོ་དཔེ་མ་སྲིད་ཐུགས་མཐུན་དམ་གཙང་དང། ཁྲི་འཛིན་དེ་ཚོ་འཕོ་འགྱུར་བྱེད་ཡ་དེ་ཚོ་ལ་དཔེ་མ་སྲིད་ལམ་སྲོལ་བརྟན་པོ་ཞིག་ཡོད་པ་ཡིན་ན་ཧ་ཅང་ཡག་པོ་འདུག་བ། ད་ས་སྐྱ་འདྲ་བོ་རེད་ད་ག་ནང་བཞིན་དགེ་ལྡན་ཁྲི་འཛིན་རེད་དེ་ཚོ་དཔེ་མི་སྲིད་པའི་གནས་ཀྱི་ཁྲི་འཛིན་འཕོ་འགྱུར་རིམ་པ་དེ་ཚོ་ལ་རྩོད་རྙོག་མེད་དད་པ་ཞེ་པོ་ཅིག་ཡག་པོ་ཅིག་འདུག་དེ་ཡོད་པ་ཡིན་ན་ཆོས་རྒྱུད་དེ་ཡང་ཁོ་མགོ་འཁྲིད་མཁན་ཅིག་ཡོད་པ་ཡིན་ན་མཇུག་ཡང་ཁོ་འགྲོ་ཆོག་ཆོག་ཅིག་ཡོད་དད་པ་ཞིག་བྱས་ཨོ་དེ་འདྲ་ཞིག་ཁོ་ཡོད་དད་པ་ཞིག་ཡག་པོ་ཡོད་རེད་དེ་འདྲ་ཡིན་དུས་སྐབས་སུ་ལ་དེ་ཚོ་དངོས་གནས་དྲང་གནས་ཀྱི་མིག་དཔེ་ལ་ཡང་འདྲ་བོ་ཞིག་ཚོར་གི་འདུག།

ཤ་སྟག་རང་གནང་མུས་ཡིན་པ་རེད་འདུག། དེ་ཡང་བཙན་བྱོལ་དུ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་ཁྲི་རབས་ཞེ་གཅིག་པའི་ཐུགས་འགན་བཞེས་པའི་རིང་སྔར་གྱི་ལམ་ལུགས་ལ་ལེགས་བཅོས་ཀྱིས་ཁྲི་འཛིན་ཞེ་གཉིས་པ་རཏྣ་བཛྲ་རིན་པོ་ཆེ་མཆོག་ལེགས་བཅོས་རྗེས་ཀྱི་ཁྲི་འཛིན་དང་པོ་དང། དེ་བཞིན་ཁྲི་འཛིན་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་ཁྲི་འཛིན་གཉིས་པ་དེ་ཆགས་ཀྱི་ཡོད་པ་རེད་འདུག། སྡེ་ར་ལྡུན་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནས།
ཡང་འཛམ་གླིང་ས་ཕྱོགས་གང་ས་ནས་མཉམ་ཞུགས་གནང་མི་ཕེབས་བཞིན་ཡོད་པའི་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་རྒྱང་རྒྱུག་རྣམ་པ་མི་འདྲ་བ་དྲུག་ཡོད་པའི་ནང་ནས་འགྲན་བསྡུར་ཁག་ཤོས་དང་རིང་ཤོས་ཡིན་པའི་ཁྲོད་ལ་དྭགས་གནས་སྡོད་བོད་པའི་བུ་མོ་ཚེ་རིང་གཡང་འཛོམས་ལགས་ཀྱིས་ཨང་དང་པོའི་བྱ་དགའ་ཐོབ་འདུག་དེའང་ས་གནས་ནས་ང་ཚོའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་ལ་དྭགས་ཀྱི་རྒྱང་རྒྱུག་འགྲན་བསྡུར་དེ་ལ་ལ་དྭགས་ས་གནས་གཅིག་པུ་མིན་པར་རྒྱ་གར་ནང་གི་མངའ་སྡེ་ཆ་ཚང་དང་དེ་བཞིན་འཛམ་གླིང་གི་ཕྱོགས་སྡེ་ཁག་འདྲ་མིན་གྱི་རྒྱལ་ཁབ་གྲངས་ཉི་ཤུ་རྩ་བདུན་ནས་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་གི་སྤྱི་ལེ་བརྒྱ་དང་ཉི་ཤུ་རྩ་གཉིས་དང་བདུན་ཅུ་དོན་གཉིས་བཞི་བཅུ་ཞེ་གཉིས་ཉི་ཤུ་རྩ་གཅིག་བཅུ་གཅིག་ཚ་ལྔ་ཅན་གཉིས་ཀྱི་ཁྱོན་འགྲན་བསྡུར་ཁག་འདྲ་མིན་དྲུག་གི་ནང་མཉམ་ཞུགས་གནང་མི་བྱུང་ཡོད་པ་རེད་འདུག། ཡོངས་གྲགས་ལ་དྭགས་རྒྱང་རྒྱུག་འགྲན་བསྡུར་དེ་ནི་འཛམ་གླིང་ནང་གི་སྙན་གྲགས་ཆེ་བའི་འགྲན་བསྡུར་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་པ་དང་དེ་ཡང་ཐོག་མ། སྤྱི་ལོ་ཉིས་སྟོང་བཅུ་གཉིས་ལོ་ལ་འགོ་འཛུགས་བྱུང་བ་དེ་བཟུང་སྟེ་དེ་དུས་ས་གནས་རང་ནས་མཉམ་ཞུགས་གནང་མི་བཅུ་གཅིག་ལས་བྱུང་མེད་ནའང་དུས་དེ་ནས་བཟུང་སྟེ་ད་ལོར་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་མཉམ་ཞུགས་བྱེད་མི། མི་གྲངས། དྲུག་སྟོང་ཙམ་བྱུང་ཡོད་པ་རེད་འདུག། དེ་བཞིན་ལ་དྭགས་སུ་གནས་སྡོད་བསོད་ནམས་གླིང་བོད་མིའི་གཞིས་ཆགས་ཀྱི་ཚེ་རིང་གཡང་འཛོམས་ལགས་ཀྱིས་མཉམ་ཞུགས་གནང་བའི་རྒྱང་རྒྱུག་འགྲན་བསྡུར་དེ་ནི་འགྲན་བསྡུར་རིམ་པའི་ནང་རིང་ཤོས་དེ་ཡིན་པ་དང

ད་ནི་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་ནང་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ་རྒྱ་དཀར་ནག་གཉིས་དབར་གྱི་རྩོད་རྙོག་དེའི་ཐོག་ནས་བོད་ཀྱི་གནད་དོན་ཇི་ལྟར་ཆགས་ཡོད་མེད་དང་གལ་ཆེའི་གནད་དོན་མང་པོ་ཞིག་གི་ཐོག་ལ་དྲི་རྩད་ཞུས་པའི་སྐོར་ལེའུ་གཉིས་པ་དེ་བློ་བཟང་གིས་ཕྱོགས་སྒྲིག་བྱས་པ་གསན་རོགས།

རྒྱ་དཀར་ནག་གཉིས་བར་གཅིག་གི་ས་མཚམས་ཀྱི་གནད་དོན་དེ་ཡི་ཐོག་ནས་བོད་དོན་དུ་གནད་འགག་ཆེན་པོ་ཇི་འདྲ་ཞིག་ཆགས་ཀྱི་ཡོད་མེད་སོགས་ཅིག་གི་གི་ནས་བྱས་པའི་གི་གནད་དོན་མང་པོ་ཞིག་གི་ཐོག་ལ་བཅར་འདྲི་ཞུས་པའི་གི་ལེའུ་གཉིས་པ་དེ་ཞུ་གི་ཡིན། དེ་ཡང་རྒྱ་གར་གི་གསར་འགོད་པ་ཨ་མི་ད་བྷ་རིབ་མཆོག་ནས་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ་རྒྱ་དཀར་ནག་གཉིས་བར་གཅིག་གི་འབྲེལ་བ་བྱེད་པའི་སྐབས་རྒྱ་གར་གྱི་སྲིད་བློན་དང་རྒྱ་ནག་གི་སྲིད་འཛིན་གཉིས་བར།

ལྟ་སྟངས་འདི་འདྲའི་ཅིག་རེད་འདི་ལས་ལྷག་པ་ཅིག་འགྱུར་བ་ཐེབས་ཀྱི་མ་རེད་ཟེར་བྱས་དེ་ཞུ་དགོས་བྱུང།
ཡང་རྒྱ་གར་གྱི་གསར་འགོད་པ་ཨ་མི་ད་བྷ་རིབ་མཆོག་གིས་རྒྱ་གར་ནང་ལ་ཚོགས་པའི་གི་འབྱོར་ལྡན་བཅས་ཀྱི་རྒྱལ་ཁབ་ཉི་ཤུ་གི་ཚོགས་ཆེན་དེ་ཡི་ཐོག་ལ་ཁྱེད་ལ་ལྟ་སྟངས་ཇི་ཡོད་མེད་དང་བོད་དོན་གྱི་ལས་འགུལ་སོགས་གཅིག་གི་སྐོར་ལ་བཅར་འདྲི་ཞུས་པའི་སྐབས་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་གཅིག་གིས་ལན་འདེབས་འདི་ལྟར་གནང་ཡོད་པ་རེད། རྒྱ་གར་ནང་ལ་ཡ་ད G-20 ཚོགས་འདུ་ཚོགས་ཀྱི་ཡོད་རེད་ཨ་ནི་ལྷག་པར་དུ་ད་ཅིག་ང་ཚོ་ཡིན་པ་ད་ལྟ་རྒྱ་གར་སྐྱེས་རྒྱ་གར་ལ་འཚར་ལོངས་བྱས་ཏེ་ཡིན་པ་སོང་ཙང་ནི་རྒྱ་གར་ལ་ཡ་ད་ཐེངས་དང་པོ་གཟི་བརྗིད་ཅན་གྱི་ཚོགས་ཆེན་འདི་འདྲའི་ཅིག་འཚོགས་ཡག་གི་གོ་སྒྲིག་བྱེད་ཡག་གི་གོ་སྐབས་འདི་འདྲའི་བྱུང་པ་སོང་ཙང་འདི་ད་ཅིག་རྒྱ་གར་ལ་གལ་ཆེན་པོ་རེད་འདི་ང་ཚོ་དཔེ་ཡག་པོ་ཤེས་ཀྱི་ཡོད་འདི་ནས་ང་ཚོ་ཚོར་ཐུབ་ཀྱི་འདུག་ཡིན་པ་ནས་ང་ཚོ་སེམས་པ་ཚང་མས་ཀྱི་ཡང་སེམས་པའི་ནང་ལ་ཡང་ཉར་དགོས་ཡ་ཅིག་ག་རེ་ཟེར་ན་ཞི་ཅིང་པིང་འདི་རྒྱ་ནག་རྒྱལ་ཁབ་ཀྱི་སྲིད་འཛིན་རེད་རྒྱ་ནག་རྒྱལ་ཁབ་འདིས་ཀྱི་བོད་ཙམ་མ་ཡིན་པ་སོག་པོ་ནང་སོག་ཤར་ཏུར་ཀི་སི་ཐན། ཨ་ནི་མན་ཇུ་རི་ཡ་རྒྱལ་ཁབ་བཞིའི་སྒང་ལ་ཡ་བཙན་གནོན་རང་བྱས་ནས་ལོ་བདུན་ཅུ་ལྷག་ཙམ་ཞིག་འགྲོ་གི་ཡོད་རེད་མ་ཚད་བོད་ཀྱི་ས་ཐོག་ནས་རྒྱ་གར་ལ་ཡ་ཚུར་གནོན་ཤུགས་སྤྲད་བྱས་རྒྱ་གར་དམག་མི་བསད་རྒྱ་གར་དམག་མི་ལ་ཡ་འཇིགས་སྐུལ་བྱས་ད་ལྟ་ཡིན་ནའི། ཧི་མ་ལའི་གི་རྒྱུད་སྒང་ཚང་ལ་ཡ་རྒྱ་གར་དམག་མི་ཕོན་ཆེན་པོ་ཞེ་པོ་ཅིག་བཞག་དགོས་ཡ་འདི་རྒྱ་མི་རང་གི་སྲིད་འཛིན་ཞི་ཅིང་ཕིང་ཁོ་རང་རང་གི་སྲིད་ཇུས་རང་གི་ཐོག་ནས་གནད་འགག་དེ་འདྲ་ཅིག་རེད། འདི་སོང་ཙང་བོད་པས་ངོ་རྒོལ་ཏན་ཏན་བྱེད་ཀྱི་རེད། བྱས་ཙང་འདི་ང་ཚང་མས་ཀྱི་སེམས་པའི་ནང་བཞག་དགོས་ཡ་དེ་འདྲ་ཅིག་རེད། ཡིན་ནའི་བོད་པས་ངོ་རྒོལ་བྱེད་ཡ་འདི་དུས་རྒྱུན་ནས་བྱས་བསྡད་ཀྱི་ཡོད་འདི་འགྲོ་སྟངས་ཅིག་རེད། འདི་ལས་ལྷག་ག་རྒྱ་གར་གྱིས་དངོས་གནས་ཁོ་རང་གཟབ་གཟབ་བྱེད་དགོས་ཡ་དང་དོ་སྣང་བྱེད་དགོས་ཡ་འདི་རྒྱ་གར་ས་མཚམས་ལ་རེད། ཞི་ཅིང་པིང་རྒྱ་གར་ལ་ཡ་ཡོང་གྱི་ཡོད་ན་ཏན་ཏན་ས་མཚམས་སྒང་ལ་ཡ་རྙོག་དྲ་ཅིག་བཟོས་བྱས་ཡོང་གྱི་རེད་རྙོག་དྲ་ཅིག་བཟོས་ཨ་ནི་ཚུར་ཡོང། བྱས་ནས་ད་རྙོག་དྲ་འདིའི་གི་ཐོག་ནས་སེལ་ཡ་ཆེད་དུ་ཡང་རྒྱ་གར་སྒང་ལ་ཡ་ཚུར་གདམ་ག་མེད་པའི་གི་ཐོག་ནས་རྒྱ་གར་སྒང་ལ་གནོན་ཤུགས་ཐོལ་བ་སྤྲད་ཡ་གི་དེ་ཡོད་རེད་བྱས་ཙང་རྒྱ་གར་གི་དོ་སྣང་བྱེད་དགོས་ཡ་དང་གཟབ་གཟབ་བྱེད་དགོས་ཡིན་ན་ས་མཚམས་ལ་ཡ་ད་ལྟའི་དུས་ཚོད་ལ་གཟབ་གཟབ་བྱེད་དགོས་ཡ་དེ་གནད་འགག་ཆེན་པོ་རེད་བསམ་གི་འདུག་ཟེར་བྱས་ཞུ་དགོས་བྱུང།
ཡང་རྒྱ་གར་གྱི་གསར་འགོད་པས་བོད་དང་རྒྱ་གར་བར་གཅིག་གི་ས་མཚམས་སོགས་གཅིག་གི་སྐོར་ལ་གནད་འགག་ཆེ་ཤོས་དེ་ཇི་ཡིན་མིན་གྱི་བཅར་འདྲི་ཞུས་པའི་སྐབས་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་གཅིག་གིས་ལན་འདེབས་འདི་ལྟར་གནང་ཡོད་པ་རེད། ད་ས་མཚམས་སུ་སླེབས་པའི་སྐབས་ལ་ཡ་ཨ་ནི་རྒྱ་གར་གྱི་ས་མཚམས་དེ་ཕྱོགས་གཉིས་གཅིག་གཅིག་རེ་ནུབ་ཕྱོགས་དང་ཤར་ཕྱོགས་སུ་ཕྱེས་ཤིང་ནུབ་ཕྱོགས་དེ་དག་ལ་དྭགས་ཀྱི་ས་མཚམས་ལ་ཡར་བརྩིས་པས་ན་ཨ་ནི་ཁྱེད་རང་གིས་ལྟ་སྟངས་ག་འདྲའི་ཡོད་ཞེས་བྱས་གསུང་གི་འདུག་ད། ལ་དྭགས་ཀྱི་གནས་སྟངས་འདི་བལྟས་པས་ན་ད་གལ་ཝན་ལུང་གཤོང་ནང་ལ་ཡང་ད་ལྟ་ཅིག་གདོང་གཏུག་བྱས་པས་དམར་གསོད་བཏང་བའི་ཀྱི་གནས་སྟངས་འདི་ཆགས་པ་ནས་བཟུང་བྱས། ལ་དྭགས་ཀྱི་ས་ཆ་གང་ལ་གང་འཚམས་ཤོར་བསྡད་ཡོད་རེད། ལྷག་པར་དུ་ད་ལྟ་དགུ་ཡུལ་ཁུལ་ཡིན་པས་ན་ས་ཆ་འདི་འདྲའི་ཁག་གཅིག་གང་ལ་ད་དེང་སང་ལ་དྭགས་རང་གི་འབྲོག་པ་སོ་སོའི་ས་ཆ་ལ་ཡར། གཡག་རྫི་ལུག་རྫི་བྱེད་མ་ཐུབ་པའི་བྱེད་ཡག་གི་གོ་སྐབས་མེད་པ་ས་ཤོར་བ་གི་གནས་སྟངས་འདི་འདྲ་ཆགས་བསྡད་ཡོད་རེད་ད་འདི་སོ་སོའི་གི་ཨ་ནི་རྩྭ་ཐང་འདི་ད་ད་ལྟ་མི་འགྲོ་ས་མེད་པའི་གི་ས་མཚམས་གསར་པ་དེ་འདྲ་ཞིག་ཆགས་བསྡད་ཡོད་རེད་འདི་རྒྱ་གར་ལ་ཡང་ཁ་ཡོད་ལག་ཡོད་གི་གྱོང་གུན་རང་ཆགས་བསྡད་ཡོད་རེད་འདི་ས་ཆ་འདི་ཙམ་མ་ཡིན་པ་ཨ་ནི་ལ་དྭགས་གི་ཤར་ཕྱོགས་ལ་ཡོད་པའི་ས་ས་ཆ་མང་པོ་ཞིག་ལ་ཡང་ཨ་ནི་གནས་སྟངས་འགྱུར་བ་གསར་པ་དེ་འདྲ་ཞིག་ཕྱིན་བསྡད་ཡོད་རེད་ཟེར་བྱས་འདི་དངོས་ཡོད་གནས་སྟངས་རེད་བྱས་ཙང་ཕྱི་ལོགས་ནས་སྨྲ། དམག་མི་གིས་བཤད་ཀྱི་ཡོད་ནའི་རེད་རྒྱ་གར་འགོ་བྱེད་ཀྱིས་བཤད་ཀྱི་ཡོད་ནའི་རེད་ཅེས་དམ་པོ་ཡིན་དྲག་པོ་ཡིན་ཞེས་བྱས་ག་ཚོད་ལབ་ཀྱི་ཡོད་པ་འདི་དངོས་སུ་ལག་བསྟར་བྱེད་ཡག་དེ་གལ་ཆེན་པོ་རེད་ཞེས་བྱས་ཞུ་རྒྱུ་བྱུང། དེ་ནས་ཤར་ཕྱོགས་ནས་ད་ལྟ Arunachal ཁུལ་གྱི་མངའ་སྡེ་འདི་ད་རྒྱ་ནག་གིས་ཡང་སེ་ཡང་སེ་རྒྱ་ནག་གི་ཆ་ཤས་ཡིན་ཞེས་བྱས་ལབ་བསྡད་ཀྱི་ཡོད་རེད། འདི་ལ་ད་ང་ཚོས་དངོས་ཡོད་ཀྱི་གནས་སྟངས་ཀྱི་ཐོག་ནས་ལོ་རྒྱུས་བལྟས་པས་ན་འདི་བོད་ཀྱི་ས་ཆ་རེད་མ་གཏོགས་འདི་རྒྱ་ནག་གི་ས་ཆ་མ་རེད་རྒྱ་ནག་གིས་དེ་ལ་ཡ་ཇུས་གཏོགས་བྱེད་ཡག་གི་ཚིག། སྐམ་པོ་གཅིག་ཡང་ཡོད་མ་རེད། སྔོན་མ་ལོ་རྒྱུས་ནང་བལྟས་པས་ན། ཨ་རུ་ན་ཅལ་ཁུལ་གྱི་ལྷག་པར་དུ་མོན་གྱི་ཡུལ་ས་ཆ་དེ་བརྩིས་པས་ན་གཅིག་སྟོང་དགུ་བརྒྱ་བཅུ་བཞི་བར་དུ་ཨ་ནི་བོད་ཀྱི་ས་ཆ་རང་རེད་གཅིག་སྟོང་དགུ་བརྒྱ་བཅུ་བཞི་ལ། McMahon Treaty། ཞེས་བྱས། མེག་མོ་ཧོན་མཐའ་མཚམས་ཀྱི་ཨ་ནི་གན་རྒྱ་ཅིག་བཞག་བྱས། བཞག་དེ་ཨ་རང་བཙན་ལྡན་པའི་བོད་རྒྱལ་ཁབ་དང་ཨ་ནི་རྒྱ་གར་དབྱིན་ཇིའི་མངའ་ཁོངས་ལ་ཡོད་པའི་གཞུང་དེའི་བར་ལ་ཨ་ནི་གན་རྒྱ་བཞག་བྱས། དེ་ནས་ནི་ཨ་རུ་ན་ཅལ་ཁུལ་དེ་རྒྱ་གར་གྱི་ས་མཚམས་བརྩི་བ་བྱས་རྗེས་རྒྱ་གར་གྱི་ས་ཁོངས་རང་བརྩི་བ་དེ་འདྲ་བྱུང་ཡོད་རེད་ཡིན་པ་ནི་འདི་ཨ་ནི་ཤིམ་ལ Agreement བྱས་ནས་ཤིམ་ལ་ལ་ཡ་ཨ་ནི་གན་རྒྱ་བཞག་པའི་གི་འདིའི་གི་ཆ་ཤས་བྱ་དགོས་ཡ་གཅིག་རེད་ཡིན་ནའི་འདིའི་དོན་དག་མ་འགྲུབ་པ་སོང་ཙང་འདུག་སེ་བྱས་ལྷག་པ་རེད་བྱས་ཙང་དངོས་གནས་རང་བལྟས་པའི་དུས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ཟླ་བ་གཉིས་པའི་བར་དུ་ཨ་རུ་ནཱ་ཅལ་ཁུལ་ཆ་ཚང་གཅིག་བོད་ཀྱི་ཆ་ཤས་རང་མུ་མཐུད་བྱས་གནས་བསྡད་ཡོད་རེད་འཛིན་སྐྱོང་རང་གི་ཐོག་ནས་འདིའི་ཁུལ་ནས་ཁྲལ་སྒྲུག་གི་ཡོད་རེད་བོད་རང་ལ་ཡར་སྒྲུག་གི་ཡོད་རེད་འཛིན་སྐྱོང་གི་ཐོག་ནས་བོད་རང་གི་ཆ་ཤས་གནས་ཡོད་རེད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་སྤྱི་ཟླ་གཉིས་པ་ནས་ཨ་ནི་འཛིན་སྐྱོང་གི་ཐོག་ནས་རྒྱ་གར་གྱི་ཆ་ཤས་དུ་ཆགས་པ་རེད། བྱས་ཙང་འདིའི་གན་རྒྱ་དང་འདི་གི་འགྱུར་ལྡོག་ཕྱིན་པ་དེ་བོད་དང་རྒྱ་གར་བར་ལ་ཡང་འགྱུར་ལྡོག་ཕྱིན་པ་རེད་མ་གཏོགས་རྒྱ་ནག་ཡང་འདིའི་བར་ལ་སྐད་ཆ་བཤད་ས་སྐོར་ཡོད་མ་རེད་རྒྱ་ནག་ཇུས་གཏོགས་སྐོར་ཡོད་མ་རེད། ད་ལྟའི་ཨ་རུ་ན་ཅལ་འདི་ནི་རྒྱ་གར་གྱི་ཆ་ཤས་ཡིན་ལབ་པའི་སྐབས་ལ་ཀོ་ས་ཐིག་རྒྱབ་ཡོད་ནའི་རེད་གན་རྒྱ་ཅིག་བཞག་ཡོད་ནའི་རེད་ཡིག་ཆ་ཅིག་བཏགས་ཡོད་ནའི་རེད་འདི་རྒྱ་གར་གྱི་ཆ་ཤས་ཆགས་བསྡད་ཡོད་རེད། དེའི་བར་ལ་རྒྱ་ནག་གི་ཨ་ནི་ཇུས་གཏོགས་རྩ་བ་ཉིད་ནས་སླེབས་ས་ཡོད་མ་རེད་ཞེས་བརྗོད། ཉན་མཁན་རྣམ་པ་ཚོ་ད་རེས་ང་ཚོ་དུས་ཚོད་ཀྱི་རྐྱེན་པས་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་དུ་བགོ་མཚམས་འདི་ན་བཞག་གི་ཡིན། ཨ་ནི་ལེ་ཚན་རྗེས་མ་ནང་ལ་ད་རིང་གི་ཞུ་མཚམས་ནས་མུ་མཐུད་ནས་གི་ཞུ་གི་ཡིན། ཨ་ནི་རྣམ་པ་ཚོ་གིས་ང་ཚོ་ལས་རིམ་ཉན་པ་ལ་བཀའ་དྲིན་ཆེ། ཅིང་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ